ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་ཉི་ཤུ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་བཅུ་གཉིས་རེས་གཟའ་ཕུར་བུའི་ཕྱི་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གུས་མི་ཡ་འགྲུལ་བཅས་ང་ཚོ་ཐུན་མོང་ནས་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག། ཐེངས་འདིའི་ལེ་ཚན་ཁག་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཁམས་གསལ་ཐང་ངང་བཞུགས་སྒར་དུ་ཞབས་སོར་བདེ་བར་འཁོད་གནང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་དང། དེ་ནས་རྒྱ་ནག་གཞུང་གིས་བོད་དཀར་མཛེས་ཁུལ་ཡོངས་ཀྱི་གཞུང་འབྲེལ་སློབ་གྲྭ་ཚང་མའི་ནང། བོད་ཀྱི་སྐད་ཡིག་སློབ་ཁྲིད་བྱེད་རྒྱུ་མེད་པ་བཟོས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་བོད་རིགས་སློབ་ཕྲུག་བར་རྩོམ་སྒྲིག་དང་རིག་གཞུང་གི་འདུ་འཛོམས་གོ་སྒྲིག་བརྒྱུད་སློབ་ཕྲུག་ཕན་ཚུན་བར་ཉམས་མྱོང་བརྗེ་ལེན་གྱི་སྡིངས་ཆ་ཞིག་བསྐྲུན་གནང་ཆེད་ཡིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་དམིགས་བསལ་གནད་འགྲེལ་ལེ་ཚན་ཞིག་དང་མཇུག་ཏུ་བོད་དང་རྒྱལ་སྤྱིའི་གླེང་སྟེགས་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་ཁག་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཁམས་གསལ་ཐང་ངང་བཞུགས་སྒར་རྡ་རམ་ས་ལར་ཞབས་སོར་བདེ་བར་འཁོད་གནང་ཡོད་པའི་སྐོར་དེ་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་གཤམ་ནས་གསན་གནང་གི་རེད།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དེ་སྔོན་མགུལ་ཆམ་བཞེས་པའི་རྐྱེན་གྱིས་སྐུའི་འཕྲོད་བཞེས་བརྟག་དཔྱད་སླད་སྤྱི་ཟླ་བཅུ་པའི་ཚེས་བརྒྱད་ཉིན་རྒྱལ་ས་ལྡི་ལིར་ཆིབས་བསྒྱུར་བསྐྱངས་གནང་མཛད་དེ་འདི་ཚེས་བཅུ་གཉིས་ཉིན་གྱི་སྔ་དྲོ་མགོན་པོ་གང་ཉིད་མཆོག་སྐུ་ཁམས་གསལ་ཐང་ངང་ནས་ཐུགས་དགྱེས་ཚོར་ཆེན་པོས་བཞུགས་སྒར་རྡ་རམ་ས་ལར་ཞབས་སོར་བདེ་བར་འཁོད་གནང་སོང། འདི་གའི་རླུང་འཕྲིན་ཁང་གིས་སྐུའི་ཕྱི་ལུགས་བླ་སྨན་པ་ཚེ་བརྟན་རྡོ་རྗེ་ལགས་སུ ྋགོང་ས་མཆོག་གི་སྐུའི་འཕྲོད་བཞེས་བརྟག་དཔྱད་ཇི་ལྟར་བྱུང་ཡོད་པའི་སྐོར་བཀའ་འདྲི་ཞུས་པར། ད་ཁ་སང་ཕྱི་ཟླ་བཅུ་པའི་ཚེས་བརྒྱད་ཉིན་མ་དེ་ནང་ལྡི་ལི་ལ་ཆིབས་བསྒྱུར་བསྐྱངས་པ་རེད། ཨ་ནི་ཆིབས་བསྒྱུར་བསྐྱངས་ཡག་དེ་གཙོ་བོ་རང་དེ་སྐུ་མདུན་མགུལ་ཆམ་དེ་ཨ་ནི་ཉི་ཤུ་བརྒྱད་ཟླ་བ་ཅན་ནས་ཧོན་ཙུའུ་བཞེས་གནང་བྱས་ཨ་ནི་དེའི་མགུལ་ཆམ་དེ་དྲག་སྐྱེད་དེ་རྦད་དེ་ཕེབས་རེ་ཡོད་ནས་འབྲས་བུ་གང་ཞིག་ཕེབས་མེད་ཙང་ཨ་ནི་བརྟག་དཔྱད་ཞིག་གནང་ན་ཡག་ག་མེད་འགྲོ་ཟེར་བྱས་ཨ་ནི་དགོངས་པ་ཕབ་བྱས་ཨ་ནི་འདི་འདྲས་ཞིག་ཅི་མ་འཐད་ནས་མི་འགའི་བརྟག་དཔྱད་གྲུབ་འབྲས་དེ་ཚོ་དཔེ་མ་སྲིད་ཡག་པོ་བྱུང་སོང། དེ་ནས་སྙུང་གཞི་དེ་ཨ་ནི་ཅིག་གཞི་ལྗིད་པོ་ཞེ་དྲག་མེད་ཙང་སྨན་ཁང་དེ་ཚོ་ཐེག་པ་སོ་སོའི་ག་གེ་མི་འདུག་ཨ་ནི་བརྟག་དཔྱད་གནང་ཡ་དེ་ཚོ་མང་ཆེ་ཨ་ནི་མགྲོན་ཁང་རང་ནང་གནང་རྗེས་དེ་ཚོ་ཚང་མ་གྲུབ་འབྲས་དཔེ་མ་སྲིད་ཡག་པོ་ཐོན་རྗེས་ད་ལྟའི་ཆ་ནས་ཨ་ནི་སྐུ་ཁམས་དེ་ཨ་ནི་ཁ་སང་ང་ཚོ་མར་ཐོན་པའི་ཚེས་བརྒྱད་ཉིན་པ་དང་དེ་ནས་ཚེས་བཅུ་གཉིས་བར་དུ་ཞིག་ཏུ་གང་ཧ་ལས་དར་རྒྱས་འཕེལ་བྱ། དར་རྒྱས་འཕེལ་ཞིང་ད་ལྟར་ཆགས་ནས་གོང་གོམས་ཏེ། ཧ་ལམ་སྔ་རྒྱུན་ནང་བཞིན་ཚུལ་འཐད་ཚར་བྱའོ་འདི་ཕྱི་བའི་ཡིན། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་ཉེ་འཁྲིས་སུ་ཆགས་པའི་ག་གལ་གནམ་ཐང་དུ་ཞབས་སོར་འཁོད་མ་ཐག་བོད་ཀྱི་ཟློས་གར་ཚོགས་པས་གར་བྲོ་གླུ་གཞས་ཀྱི་མཆོད་པའི་སྒོ་ནས་ཕེབས་བསུ་གཟབ་རྒྱས་ཞུས་པ་མ་ཟད་གནམ་ཐང་དེ་ཉིད་ནས་བཞུགས་སྒར་རྒྱལ་བའི་ཕོ་བྲང་བར་དུ་རྒྱལ་ཁབ་ཕྱི་ནང་གི་དད་ལྡན་སེར་སྐྱ་མི་མང་རྣམས་ཀྱིས་ལག་ཏུ་བདུག་སྤོས་དང་མཇལ་དར། མེ་ཏོག་དང་མཆོད་རྫས་སོགས་བསྣམས་ཏེ་མགོན་པོ་གང་ཉིད་མཆོག་ལ་ཕེབས་བསུ་གཟབ་རྒྱས་ཞུས་གནང་སོང། སྐབས་དེར་སུད་སི་ནས་ཡིན་པའི་ཝི་མིན་ལགས་ཀྱིས། ྋགོང་ས་ཏཱ་ལའི་བླ་མ་མཆོག་གི་གསེར་ཞལ་མཇལ་བ་ཙམ་གྱིས་རང་བཞིན་གྱིས་སེམས་ལ་དགའ་ཚོར་ཚད་མེད་ཡོང་གི་འདུག་ད་རེས་སླར་ཡང་ཁོང་མཇལ་རྒྱུའི་ཆེད་དུ་འདིར་ཡོང་བ་ཡིན། འཛམ་གླིང་ན་ཁོང་ལྟ་བུ་དབུ་ཁྲིད་ཅིག་ཡོད་པ་ནི་ང་ཚོ་ཚང་མའི་བསོད་ནམས་ཡིན་ཞེས་གསུངས་བྱུང། ཡང་བོད་ཀྱི་ཟློས་གར་ཚོགས་པའི་འཁྲབ་སྟོན་པ་བསྟན་འཛིན་དབྱངས་སྒྲོན་ལགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཁམས་གསལ་ཐང་ངང་ཕྱིར་ཞབས་སོར་འཁོད་པའི་སྐབས་གླུ་ཡི་མཆོད་པ་འབུལ་རྒྱུ་བྱུང་བ་ནི་ཧ་ཅང་གི་སྐལ་བ་བཟང་པོ་ཚོར་གྱི་འདུག་ཅེས་འགྲེལ་བརྗོད་གནང་བྱུང། ང་རང་ཆ་བཞག་བས་ན་ནི་ཟློས་གར་ཚོགས་པ་ཡི་ཚབ་ཞུས་ནས་ནི་ང་ཚོ་ཚང་མ་ཞིག་དེ་ལ་རྒྱག་རོམ་བྱས་ལ་ཕེབས་བསུ་ལ་ནི་ང་ཚོ་ཚང་མ་གཞས་མ་བྱས་ཨ་ནི་རྔོན་པ་རིགས་ལྔ་ཚང་མ་གྲ་སྒྲིག་བྱས་བྱས་དེ་ལ་ཕེབས་བསུ་ལ་སླེབས་ཡོད། ང་ཚོ་ཚང་མ་སྐལ་བ་བཟང་པོ་ངང་ནས་སེམས་པ་ལ་ཡང་ནི་དགའ་བསུ་ཆེན་པོ་ཅིག་ངང་ནས་ནི་ཚང་མ་དེ་ལ་ཕེབས་བསུ་ཞུ་བར་སླེབས།
ཡང་སི་ལོ་ཝཱ་ཀི་ཡཱའི་རྒྱལ་ཁབ་ནས་ཡིན་པའི་ཡཱ་ནམ་ལགས་ཀྱིས། I can't describe it། གོང་ས་མཆོག་དངོས་སུ་མཇལ་བའི་ཚོར་བ་དེ་བརྗོད་མི་ཤེས་པ་ཞིག་འདུག་རྒྱུ་མཚན་ནི་གང་ཉིད་མཆོག་གི་རླབས་ཆེན་གྱི་མཛད་རྗེས་དང་བྱམས་བརྩེ་ལྡན་པའི་ཞལ་རས་དེ་མཇལ་བའི་སྐབས་རང་བཞིན་གྱིས་སེམས་ལ་དགའ་བ་དང་བདེ་སྐྱིད་ཚད་མེད་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་བྱུང་གཞི་རྩའི་ཆ་ནས་གཟའ་འཁོར་རྗེས་མའི་ནང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་འབྲས་ལྗོངས་མངའ་སྡེ་ཡི་ནང་ཆིབས་བསྒྱུར་མཛད་གཏན་འཁེལ་ཡོད་ཀྱང་མངའ་སྡེ་དེའི་ནང་ཆུ་ལོག་གི་གོད་ཆག་བྱུང་རྗེས་ད་ལྟའི་ཆར་ངལ་སེལ་གྱི་ལས་དོན་རིགས་ལ་གནས་བཞིན་ཡོད་སྟབས་མགོན་པོ་གང་ཉིད་མཆོག་གི་ཆིབས་བསྒྱུར་གྱི་མཛད་འཆར་ཁག་གནས་སྐབས་རིང་ཕྱི་བཤོལ་མཛད་ཡོད་པ་རེད། གཞན་ཡང་དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་གིས ྋགོང་ས་མཆོག་གི་མཛད་འཆར་གསལ་བསྒྲགས་གནང་བར་གཞིགས་ན། རིང་མིན་སྤྱི་ཟླ་བཅུ་གཅིག་ཚེས་ཉི་ཤུ་རྩ་དྲུག་ཉིན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་ལྷོ་ཕྱོགས་སུ་ཆིབས་བསྒྱུར་གྱིས་ཁུལ་དེར་རླབས་ཆེན་གྱི་མཛད་འཕྲིན་མང་དག་ཅིག་སྐྱོང་གནང་མཛད་རྒྱུ་ཡིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཐེངས་འདིའི་གསར་འགྱུར་གུས་མོ་དབྱངས་སྒྲོན་ནས་སྙན་སྒྲོན་ཞུ་བ་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་མང་ཚོགས་ལ་གསུང་ཆོས་བཀའ་དྲིན་བསྩལ་གནང་རྒྱུའི་དུས་ཚོད་དང་སྟབས་བསྟུན་ནས་གནས་མཆོག་རྡོ་རྗེ་གདན་དུ་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་འཕར་མ་ཞིག་འཚོགས་གནང་གཏན་འཁེལ་ཡོད་པ་རེད། དེ་ཡང་དགའ་ལྡན་ཕོ་བྲང་ཡིག་ཚང་ནས་ད་ལྟའི་ཆར་སྤྱི་བསྒྲགས་གནང་བར་གཞིགས་ན་འདི་ལོ་ལོ་མཇུག། སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ནས་ཚེས་སུམ་ཅུ་སོ་གཅིག་བར་ཉིན་གྲངས་གསུམ་རིང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་དུས་དབང་གསུང་ཆོས་རྭ་བར་གསུང་ཆོས་བཀའ་དྲིན་བསྩལ་གནང་རྒྱུ་དང། དེ་ཡང་སྤྱི་ཚེས་ཉི་ཤུ་དགུ་ནས་སུམ་ཅུ་ཉིན་གཉིས་རིང་གི་སྔ་དྲོར་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་བཀའ་དྲིན་བསྩལ་གནང་རྒྱུ་དང།

བོད་སྐད་ཡིག་གི་སློབ་ཁྲིད་དང་སློབ་ཚན་མེད་པ་བཟོ་འཆར་གྱི་གོ་རིམ་ནས་བརྡ་ཐོ་བཏང་ཡོད་ཅིང་ཕྱི་ཟླ་དགུ་པའི་ནང་སློབ་གྲྭ་འགོ་བཙུགས་པ་དང་བསྟུན་ནས་དཀར་མཛེས་ཁུལ་སློབ་གསོ་ལས་ཁུངས་ཀྱི་བཀོད་ཁྱབ་འོག་དགེ་རྒན་དང་ལས་བྱེད་ཚོ་ཚོགས་འདུ་ཞིག་ཚོགས་ཏེ་དགེ་རྒན་ཚོ་བརྡ་ཁྱབ་དང་ཡིག་ཆ་སོགས་གང་ཡང་འགྲེམས་སྤེལ་མ་བྱས་པ་ཐག་གཅོད་བྱས་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཡིག་ངག་གཉིས་ཀྱི་ཐོག་ནས་འགྲེལ་བརྗོད་གནང་བྱུང། མི་ཁམས་བདེ་སྡུག་ས་ཆ་དེ་ཡང་བདེ་སྡུག་དེ་ཡང་ཁམས་ཀྱི་ས་ཆ་ལྟ་བུ་ལ་བཏགས། མི་ཁམས་བདེ་ཁར་ང་ལ་ང་ཚ་ན་འུ་འབྲོང་མོ་མེད། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ་ཚོགས་འདུའི་སྟེང་དཀར་མཛེས་ཁུལ་གྱི་སློབ་འབྲིང་མཐར་ཕྱིན་སློབ་མས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་མཇུག་གི་ཡིག་རྒྱུགས་དེ་རྔ་བ་ཁུལ་གྱི་མི་རིགས་སློབ་འབྲིང་ནས་གཏོང་དགོས་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ནས་བཟུང་དཀར་མཛེས་བོད་རིགས་རང་སྐྱོང་ཁུལ་ཡོངས་ཀྱི་སློབ་གྲྭ་ཆུང་འབྲིང་ཚང་མར་བོད་ཡིག་གི་སློབ་ཁྲིད་དང་བསླབ་གཞི་ཚང་མ་མཚམས་བཞག་ནས་སློབ་ཚན་ཚང་མ་རྒྱ་ཡིག་རྐྱང་པའི་སློབ་ཁྲིད་དགོས་སྐོར་བསྒྲགས་ཡོད་པ་དང་ཡང་འབྲེལ་ཡོད་བོད་མི་གཞན་དེས་རྔ་བ་ཁུལ་དུ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་བསྡུས་པའི་འཛིན་གྲྭ་ཁག་ད་ལོར་མཐར་ཕྱིན་རྒྱུ་ཡོད་སྟབས། འདི་ལོ་གཅིག་པོར་བོད་ཡིག་ཡིག་རྒྱུགས་ཡོད་པ་ལས་རྗེས་ཕྱོགས་མེད་སྐོར་འགྲེལ་བརྗོད་གནང་གི་འདུག་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཤེས་རྟོགས་བྱུང་བར་གཞིགས་ན། དཀར་མཛེས་ཁུལ་སློབ་གསོ་ལས་ཁུངས་ཟེར་བས་དཀར་མཛེས་ཁུལ་དུ་བོད་ཡིག་སློབ་ཚན་མེད་པ་བཟོས་རྗེས་བོད་ཡིག་སློབ་ཁྲིད་གནང་མཁན་དགེ་རྒན་ཚོ་རྒྱ་ཡིག་སྡེ་ཁག་ཏུ་འཛུལ་ཞུགས་དང་ཡང་ན་བོད་ཡིག་ཡོད་སའི་ས་ཁུལ་དུ་ཡིག་རྒྱུགས་སྤྲོད་དགོས་སྐོར་བརྗོད་པས་ད་ལྟའི་ཆར་བོད་ཡིག་དགེ་རྒན་ཚོ་དཀའ་ངལ་བྱུང་གི་ཡོད་པ་དང་དགེ་རྒན་རེ་ཟུང་རྒྱ་ཡིག་སྡེ་ཁག་ཏུ་མ་ཞུགས་པར་རང་ངོས་ནས་ཚོང་ལས་གཉེར་རྒྱུ་ཡིན་པའི་ཐག་གཅོད་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག་རྒྱ་ནག་གཞུང་གིས་དཀར་མཛེས་ཁུལ་གྱི་སློབ་འབྲིང་ཁག་ནང་བོད་སྐད་ཡིག་སློབ་ཚན་སློབ་ཁྲིད་མེད་པ་བཟོ་ཐབས་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ནས་བཟུང་འཆར་གཞི་ཡོད་འདུག་ལ་འབྲེལ་ཡོད་ནས་ཁོ་རང་གི་སྲིང་མོ་ཞིག་ལྕགས་ཟམ་རྫོང་བོད་ཡིག་སློབ་འབྲིང་ལ་འགྲོ་ཡི་ཡོད་ལ་ད་ལོ་ནས་དཀར་མཛེས་ཁུལ་ཡོངས་ཀྱི་བོད་ཡིག་མེད་པ་བཟོས་པས་ཁོང་གི་སྲིང་མོས་ད་ལོའི་མཐར་ཕྱིན་གྱི་ཡིག་རྒྱུགས་རྔ་བ་ཁུལ་མི་རིགས་སློབ་འབྲིང་དུ་གཏོང་དགོས་ཀྱི་ཡོད་པར་འགྲེལ་བརྗོད་གནང་བྱུང། བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པདྨ་རྒྱལ་ལགས་ནས་དཀར་མཛེས་ཁུལ་གྱི་སློབ་གྲྭ་ཆུང་འབྲིང་ཁག་ནང་བོད་ཡིག་སློབ་ཁྲིད་མེད་པ་བཟོ་རྒྱུ་དེ་སྔ་ལོའི་ཕྱི་ཟླ་བདུན་པ་ནས་ཚོགས་འདུའི་སྟེང་བཤད་ཡོད་ན་ཡང་ད་ལོ་དངོས་སུ་བོད་ཡིག་སློབ་ཚན་མེད་པའི་སྲིད་བྱུས་ལག་བསྟར་བྱས་ཡོད་པར་འགྲེལ་བརྗོད་གནང་གི་འདུག། གནས་སྟངས་ཤིག་ད་ཕྱི་ཟླ་དགུ་བ་གི་ཚེས་གཅིག་ནས་བཟུང་སྟེ་རྒྱ་ནག་རྒྱལ་ཡོངས་ཀྱི་སློབ་གྲྭ་འགོ་བཙུགས་རེད་འོ་ད་དེ་ཅིག་དེ་གང་ལ་ཨ་ནི་ཁོ་ཚོ་ག་རེ་རེ་བཞག་འོག་ཟེར་ན། ད་འདི་འདྲ་ཚང་མ་སོང་ནས་རྒྱ་ཡིག་གི་འདི་འདྲ་རེ་བཞག་འོག་ཁུ་དྲག་ཞིག་རེད་དེ་ནས་ཀློག་དེབ་ཚང་མ་རྒྱ་ཡིག་གི་ཀློག་དེབ་གཏན་འབེབས་བྱས་ཤོག་ས་རེད། རྒྱ་ནག་གཞུང་གིས་མི་རིགས་ས་གནས་རང་སྐྱོང་བཅའ་ཁྲིམས་ཟེར་བ་ཁག་ཏུ་རང་སྐྱོང་ཁུལ་གྱི་བོད་ཡིག་སློབ་གྲྭ་ཆུང་འབྲིང་གི་ཀློག་དེབ་དང་སློབ་ཁྲིད་སྐད་ཡིག་ལ་བོད་ཀྱི་སྐད་ཡིག་དང་ཡི་གེ་གཙོ་བོ་བྱ་རྒྱུ་དང་དེ་བཞིན་བོད་རིགས་ས་ཁུལ་གྱི་རྒྱ་རིགས་དང་མི་རིགས་གཞན་གྱི་ལས་བྱེད་པ་དང་ལས་བཟོ་པར་བོད་ཀྱི་སྐད་ཡིག་སློབ་པའི་གསོ་སྦྱོང་སྤྲད་དེ་བོད་ཀྱི་སྐད་ཡིག་བཀོལ་ནས་ལག་བསྟར་བྱེད་དགོས་ཡིན་སྐོར་བཀོད་ཡོད་ཀྱང་ཕྱི་ལོ་ཉིས་སྟོང་བཅུ་ལོ་ནས་བཟུང་བོད་ནང་གི་སློབ་གྲྭ་ཁག་ཏུ་བོད་ཡིག་སློབ་ཁྲིད་རྩ་མེད་བཟོ་ཐབས་ཀྱི་སྲིད་བྱུས་ཁག་ལ་བོད་མི་དང་བོད་རིགས་སློབ་ཕྲུག་ཚོས་ངོ་རྒོལ་རིམ་པར་བྱས་ཀྱང། རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་མགོ་ལོག་ཁུལ་ཡོངས་ཀྱི་སློབ་གྲྭ་ཆུང་འབྲིང་ཁག་ཏུ་བོད་སྐད་ཡིག་གི་ལམ་ནས་སློབ་ཁྲིད་མེད་པར་བཟོས་ཡོད་པ་རེད་ལ། དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ནང་རྔ་བ་ཁུལ་དང་དཀར་མཛེས་ཁུལ་གཉིས་སུ་བོད་སྐད་ཡིག་སློབ་ཁྲིད་མེད་པའི་སྲིད་བྱུས་ལག་བསྟར་བྱེད་བཞིན་པ་རེད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།
གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་མེག་སི་ཀོ་གྲོང་ཁྱེར་ཆེ་ཁག་ནང་ཉིན་གྲངས་བཅུ་གྲངས་ཤིག་གི་མཛད་རིམ་ཁག་ལེགས་གྲུབ་ཀྱིས་དེ་རིང་ཕྱི་ཚེས་བཅུ་གཉིས་ཉིན་ཨ་མི་རི་ཀའི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་འགོ་བཙུགས་གནང་ཡོད་པ་རེད།

ཀྱི་དཀའ་ངལ་དང་སྐྱབས་མགོན་རིན་པོ་ཆེ་གི་ཡང་སྲིད་དང་འབྲེལ་བ་དེ་མིན་གྱི་བོད་ནང་ལ་སློབ་ཕྲུག་མདོར་ན Boarding School གྱི་དཀའ་ངལ་དེ་དང་དེ་མིན་གྱི Latin America གི་རྒྱལ་ཁབ་ཀྱིས་བོད་དོན་ཁག་ལ་ག་རེ་རྒྱབ་སྐྱོར་གནང་ཐུབ་ཀྱི་ཡོད་མེད་དེ་འདྲའི་སྐོར་ལ་བཀའ་མོལ་ཞིག་གནང་སོང།
དེ་རྗེས་སྲིད་སྐྱོང་མཆོག་གིས་མ་འོངས་པར་མཐོ་སློབ་འདི་དང། བོད་ཀྱི་རིག་གཞུང་དང་འབྲེལ་བའི་ཐོག་ནས་ཕྱག་ལས་གནང་ཕྱོགས་ཀྱི་གནད་དོན་ཐོག་བཀའ་བསྡུར་གནང་ཡོད་པ་དང་དེ་རྗེས་ཉིན་རྒྱབ་ཀྱི་མཛད་རིམ་ནང་ཨ་ཏི་སོ་ཞེས་པའི་སྒེར་གྱི་གཙུག་ལག་སློབ་གཉེར་ཁང་དུ་ཡོད་པའི་དགེ་སློབ་མང་པོ་ཞིག་འདུ་འཛོམས་སར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆོས་ལུགས་མཐུན་སྒྲིལ་དང་འབྲེལ་བའི་ཐད་བཀའ་སློབ་སྩལ་གནང་བ་བཞིན་དེར་ཕན་ཐོགས་ཇི་ལྟར་བྱུང་ཡོད་མེད་སོགས་ཀྱི་སྐོར་གསལ་འདོན་གནང་ཡོད་པ་རེད། དེ་རྗེས་ཀོ་ཏེ་མ་ལ་གྲོང་ཁྱེར་སྤྱི་ཁྱབ་མཆོག་ཀྱིས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དབུས་པའི་འབྲེལ་ཡོད་ལས་བྱེད་ཚོར་ཉིན་གུང་གི་གསོལ་ཚིགས་འདེགས་འབུལ་ཞུས་གནང་བ་དང་སྟབས་བསྟུན་གྱིས་ལྷན་འཛོམས་ཤིག་གནང་ཡོད་པ་དེའི་ཐོག་གོ་ཏེ་མ་ལ་གྲོང་ཁྱེར་སྤྱི་ཁྱབ་མཆོག་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་རྣམ་གཉིས་བར་ཡུལ་ལུང་སོ་སོའི་གནས་སྟངས་དང་འབྲེལ་བའི་སྐོར་ཕན་ཚུན་གནས་ཚུལ་བརྗེ་ལེན་གནང་ཡོད་པ་ཞིག་རེད། དེ་ནས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དེར་ཡོད་མཐོ་སློབ་ཀྱི་རྒྱལ་སྤྱིའི་སློབ་གཉེར་ཁང་གི་མཁས་དབང་མི་སྣ་གསུམ་དང་མཇལ་འཕྲད་གནང་སྟེ་མཁས་དབང་ཚོའི་ངོས་ནས་རྒྱ་ནག་གི་གནད་དོན་དང་དེ་བཞིན་བོད་པའི་ངོས་ནས་རྒྱ་ནག་ལ་གཟིགས་ཚུལ་ཇི་ལྟར་ཡོད་མིན་དང་ད་ལྟའི་བོད་ནང་གི་དངོས་ཡོད་གནས་སྟངས་ཇི་ལྟར་ཡོད་མིན་སོགས་དང་འབྲེལ་བའི་གནད་དོན་ཐད་རྩོམ་བྲིས་སྤེལ་གནང་ཐུབ་པ་ཡིན་ན་ཡག་པོ་ཡོད་ཚུལ་སྐོར་བཀའ་གནང་འདུག་ཡང་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱིས་མུ་མཐུད་གསུངས་ན། དེའི་རྗེས་ལ

ཨ་རིའི Atlanta ལ་ཞབས་སོར་འཁོད་གནང་ཡག་རེད། སྤྱིར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་འདི་ལོ་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་ནས་དེ་རིང་སྤྱི་ཟླ་བཅུ་པའི་ཚེས་བཅུ་གཉིས་བར་ཉིན་གྲངས་བཅུ་ཕྲག་ཞིག་གི་རིང་མེག་སི་ཀོ་ནང་གི་མཛད་འཕྲིན་ཁག་ལེགས་པར་གྲུབ་རྗེས་དེ་རིང་སྤྱི་ཚེས་བཅུ་གཉིས་ཉིན་ཨ་མི་རི་ཀའི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་འགོ་བཙུགས་གནང་འདུག། ཡང། རྒྱ་གར་ལྷོ་ཕྱོགས་ཀར་ན་ཊ་ཀ་མངའ་སྡེའི་གཞུང་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་དང་ཉི་ཤུ་རྩ་བཞིར་བོད་མིའི་གཞིས་ཆགས་ནང་བུ་ཕྲུག་ཚོའི་ཤེས་ཡོན་དང་སྤྱི་ཚོགས་བདེ་དོན་ཁོར་ཡུག་སྲུང་སྐྱབས་སོགས་པའི་ལས་དོན་ཆེད་རོགས་དངུལ་ས་ཡ་སུམ་ཅུ་བཀའ་འཁྲོལ་གནང་འདུག་དེ་ཡང་རྒྱ་གར་ལྷོ་ཕྱོགས་ཀར་ན་ཊ་ཀ་མངའ་སྡེའི་གཞུང་གིས་དེ་སྔོན་བློན་ཆེན་སྐུ་ཞབས།

ཁོར་ཡུག་སྲུང་སྐྱོབ། གཞོན་སྐྱེས་ནུས་སྟོབས་གོང་འཕེལ་དང་གྲོང་གསེབ་ཡར་རྒྱས་གཏོང་རྒྱུ་སོགས་ཀྱི་ཆེད་རོགས་དངུལ་ཞུས་གནང་ཐུབ་པ་བྱུང་ཡོད་པ་རེད། གཞི་རྩའི་ཕྱི་ལོ་ཉིས་སྟོང་བཅུ་དགུ་དང་ཉི་ཤུ་ལོའི་ནང་རོགས་དངུལ་ས་ཡ་སུམ་ཅུ་བཀའ་འཁྲོལ་གནང་ཡོད་པ་དང་དེ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་དང་ཉི་ཤུ་རྩ་གཅིག་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་དང་ཉི་ཤུ་རྩ་གསུམ་བར་དུས་ཡུན་ལོ་གསུམ་རིང་ས་ཡ་སུམ་ཅུའི་ཚབ་ས་ཡ་ཉི་ཤུ་བཀའ་འཁྲོལ་ཐོབ་གནང་འདུག་འདི་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་དང་ཉི་ཤུ་རྩ་བཞིའི་ནང། རོགས་དངུལ་ས་ཡ་སུམ་ཅུ་གནང་གཏན་འཁེལ་ཡོད་པར་བརྟེན་ལྷོ་སྤྱི་ལས་ཁུངས་ནས་དབུས་བོད་མིའི་སྒྲིག་འཛུགས་དང་ལྷོ་གཞིས་ཁག་ལྔའི་ཚབ་ཞུས་ཏེ་མངའ་སྡེའི་གཞུང་དང་མི་དམངས་བཅས་ལ་ཐུགས་རྗེ་ཆེ་ཞུས་གནང་བ་དང་སྦྲགས་ད་དུང་མུ་མཐུད་རོགས་སྐྱོར་གནང་སྐྱོང་ཡོང་བ་ཞུས་གནང་འདུག་ཡང་གནས་ཚུལ་ལྟར་ན་འདི་ལོ་ཕྱི་ཟླ་བཅུ་པའི་ཚེས་བདུན་ཉིན་དེ་གའི་དྲུང་ཡིག་ཆེན་མོའི་གཙོ་སྐྱོང་གི་ཚོགས་འདུའི་ཐོག་དཔྱ་ཁྲལ་ལས་ཁུངས་ཀྱི་རོགས་དངུལ་ཐོབ་བཞིན་པ་སྡེ་ཚན་གཞན་ཉི་ཤུ་རྩ་དྲུག་ཡོད་པ་དེའི་ཁྲོད། ལྷོ་སྤྱི་ཁྱབ་ཁོངས་གཞིས་ཆགས་ལྔའི་འཕྲལ་ཕུགས་རྒྱང་གསུམ་གྱི་གནད་དོན་ཡོངས་རྫོགས་ངོ་སྤྲོད་ཞུ་རྒྱུའི་གོ་སྐབས་ཞུས་ཐུབ་པ་བྱུང་ཡོད་པ་བཅས། ལྷོ་སྤྱི་འཇིགས་མེད་ལགས་ཀྱིས་འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་བྱུང། གཞི་རྩའི་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཊ་ཀ་མངའ་སྡེའི་ནང་བོད་མིའི་གཞིས་ཆགས་ཆེ་ཁག་ལྔ་དང་གདན་ས་གསུམ་གནས་ཡོད་པ་དེ་ཐོག་མར་སྦེལ་ཀོབ་ལུགས་ཟུང་བསམ་གྲུབ་གླིང་དང་མོན་གྷོ་འདོད་རྒུ་གླིང་བདེ་སྐྱིད་སླར་གསོ་ཧོན་སུར་རབ་རྒྱས་གླིང།

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་བོད་རིགས་སློབ་ཕྲུག་བར་རྩོམ་རིག་དང་རིག་གཞུང་གི་འདུ་འཛོམས་གོ་སྒྲིག་བརྒྱུད་སློབ་ཕྲུག་ཕན་ཚུན་བར་ཉམས་མྱོང་གི་སྡིངས་ཆ་ཞིག་བསྐྲུན་གནང་ཆེད་ཡིན་པའི་སྐོར་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་གཤམ་ལ་གསན་གནང་གི་རེད།
ཟླ་བ་འདིའི་ཕྱི་ཚེས་དྲུག་ནས་བཅུ་གསུམ་བར་ཉིན་གྲངས་བརྒྱད་ཀྱི་རིང་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ནས་རྒྱ་གར་རྒྱལ་ཡོངས་ཀྱི་ནང་ཡོད་པའི་བོད་པའི་སློབ་གྲྭ་ཁག་ཆ་བགོས་ཀྱིས་ས་ཁུལ་སོ་སོའི་སློབ་གྲྭ་ཁག་གི་སློབ་ཕྲུག་ནང་ཁུལ་ལ་རྩོམ་རིག་དང་རིག་གཞུང་འདུ་འཛོམས་ཀྱི་ལས་རིམ་བཀོད་སྒྲིག་གནང་བའི་ཁོངས་ནས་ཟླ་བ་འདིའི་ཕྱི་ཚེས་བཅུ་གཉིས་དང་བཅུ་གསུམ་ཉིན་གཉིས་རིང་འདི་ག་རྒྱ་གར་ལྷོ་ཕྱོགས་སྦལ་གུ་བི་སམ་བྷོ་ཊའི་སློབ་གྲྭའི་ནང་དུ་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་སྒར་ཁག་ལྔའི་ནང་གི་སློབ་གྲྭ་ཁག་དྲུག་གི་སློབ་ཕྲུག་ཁྱོན་བསྡོམས་པའི་བརྒྱ་དང་སུམ་ཅུ་སོ་བཞི་སྐོར་ཞིག་མཉམ་ཞུགས་ཀྱིས་ལྷོ་ཕྱོགས་ཁུལ་གྱི་སློབ་གྲྭ་ཁག་གི་རྩོམ་ཡིག་དང་རིག་གཞུང་འདུ་འཛོམས་གནང་ཡོད་པ་དང། འདུ་འཛོམས་དེའི་མཛད་སྒོའི་སྐུ་མགྲོན་གཙོ་བོ་སམ་བྷོ་ཊའི་སྤྱི་ཁྱབ་འགན་འཛིན། ཚེ་རིང་དོན་གྲུབ་ལགས་ཀྱིས་གཙོས་པའི་ས་གནས་ཀྱི་ལས་སྣེ་རྣམ་པ་ལྷན་ཞུགས་གནང་ཡོད་ཅིང། ད་ལན་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་འདུ་འཛོམས་དེའི་དམིགས་ཡུལ་གཙོ་བོ་དེ་ནི་བོད་པའི་སློབ་གྲྭ་ཁག་གི་སློབ་ཕྲུག་ཚོའི་ཁྲོད་རྩོམ་ཡིག་དང་རིག་གཞུང་ཡར་རྒྱས་ཡོང་ཐབས་སུ་འདུ་འཛོམས་དེ་བཞིན་གནང་བ་བཞིན་པ། འདུ་འཛོམས་དེའི་གོ་སྒྲིག་གནང་མཁན་སྦལ་ཀུབི་སམ་བྷོ་ཊའི་སློབ་སྤྱི། ཟླ་བ་བཀྲ་ཤིས་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ད་དེ་རིང་གི་རིག་གཞུང་འདུ་འཛོམས་ཀྱི་དཔལ་ལྡན་ཤེས་རིག་ལས་ཁུངས་ཀྱི་དམིགས་ཡུལ་གཙོ་བོ་འདྲ་བོ་དེ། སློབ་ཕྲུག་རྣམས་ཀྱི་ད་ལྟ་རྩོམ་རིག་དང། རིག་གཞུང་གི་སྒྱུ་རྩལ་ཡར་རྒྱས་གཏོང་ཡས་ཀྱི་ད་གཙོ་བོ་འདྲ་བོ་གཅིག་བྱས་དེའི་ཐབས་ཤེས་ལ་ཡང། སློབ་གྲྭ་ཕན་ཚུན་བར་ལ་ཡང་ད་ཉམས་མྱོང་བརྗེ་རེས། ཉམས་མྱོང་བརྗེ་རེས་ལ་ཡར་ད་སྡིངས་ཆ་ཞིག་བསྐྲུན་དགོས་དུས་དེའི་གི་ཆེད་དུ་སྤུ་གུ་ཆ་ཚང་ཡར་འཛོམས་བྱས་སྤུ་གུ་སློབ་ཕྲུག་ནང་ཁུལ་གྱི་སོ་སོའི་རིག་རྩལ་དང་སོ་སོའི་འཇོན་ཐང་གོང་འཕེལ་གཏོང་གི་ཐབས་ཤེས་དེ་ད་གཙོ་བོ་སྒྲུབ་བྱེད་རེད་ཤག་དེང་གི་བགྲོ་གླེང་གནང་བའི་སྐབས་ལ་ཡར་སྤུ་གུ་ཚོ་སེམས་རྩེ་གཅིག་ཏུ་གསན་ནས་བཞུགས་བྱས་ག་རེ་ག་རེ་གསུང་གི་འདུག་དེ་ལ་ཡར་དོ་སྣང་ཤུགས་ཆེ་གནང་བཞུགས་སོང་ད་དེའི་གི་ང་ཚོ་ལ་ཡར་ཁེ་ཕན་ཞེ་དྲག་ཡོང་ས་རེད་ལྷག་པར་དུ་བགྲོ་གླེང། ལ་སོགས་པའི་བྱེད་སྒོ་ལ་ཡང་མཉམ་ཞུགས་གནང་མཁན་གྱི་ད་སློབ་ཕྲུག་བརྒྱ་དང་སུམ་ཅུ་སོ་བཞི་ཡོད་རེད་དེ་མ་ཡིན་པའི་གི་སློབ་གྲྭ་ཆུང་བ་ཁག་གི་སློབ་ཕྲུག་དེ་གའི་སློབ་གྲྭ་ཆུང་བ་ཁག་གསུམ་བཞི་ཞིག་གི་སློབ་ཕྲུག་ཡོད་རེད་སློབ་གྲྭ་ཆེ་བ་ཁག་གཉིས་གི་སློབ་ཕྲུག་དེ་ལ་ཡང་ད་གཟིགས་མོ་བ་ལྟ་བུ་རེ་དང་མཉམ་ཞུགས་གནང་བྱས་དེ་ལ་ཡང་བྱེད་སྒོ་ལ་ཡང་ནི་དཔང་པོ་བྱེད་ཆེད་ཞུགས་ཡོད་རེད་དེ་གའི་ལས་ནི་ཁེ་ཕན་ཆེ་ཆེན་པོ་ཞིག་དང་སྤུ་གུ་དེ་གའི་གི་ད་ཤེས་ཡོན་ལ་ཡང་ང་ཚོས་དེ

ཡང་བསྐྱར་ལྷོ་ཕྱོགས་ཀོ་ལེ་ཀ་སློབ་གྲྭའི་སློབ་མ་བསྟན་འཛིན་ཀུན་དགའ་ལགས་ཀྱིས་བརྗོད་དོན་ལ་བོད་པའི་རིག་གཞུང་དེ་ཉིད་ན་གཞོན་ཚོས་རྒྱུན་འཛིན་བྱ་རྒྱུར་གལ་འགངས་ཆེན་པོ་མཐོང་སྟེ། ཁོང་ནས་རྒྱུན་གཏན་ནས་བོད་གཞས་ལ་དོ་དབྱིངས་ཀྱིས་འཁྲབ་སྟོན་ཆེད་ཞུགས་པ་ལྟར། ད་ལན་ན་གཞོན་ཚོ་མིག་དཔེ་འདྲེན་ཆེད་ཁོང་ནས་འཁྲབ་སྟོན་གནང་བ་བཞིན་པའི་འགྲེལ་བརྗོད་གནང་བྱུང། ད་ངེད་ཀྱིས་ལས་ཆུང་བ་ཡོད་ར་ད་འདི་ལ་ངེད་ཀྱིས་གར་ཞུགས་གནང་ད་ཁོང་ཚོ་ལ་མིག་དཔེ་སྟོན་རོགས་ཞུས་ཏེ་ངོ་ཚ་ལ་ནི་འོ་དེ་ངས་ཆུང་ཆུང་ལ་སྟོན་ལ་ཁོང་ཚོ་ལ་ངོ་ཚ་བ་མ་རེད། ངེད་ཀྱིས་ད་ང་རང་མིག་དཔེ་སྟོན་ཞུས་འདུག་ང་ཡོད། ང་རང་གཉིས་ཁྱེད་ཚོ་གི་ཆེད་དུ་ན་ང་ཚོ་གི་ངོ་ཚ་མེད་པ་བྱས་སྤོ་བ་སྤོ་བ་གི་ད་འདི་སོ་སོ་གི་རིག་གཞུང་རེད་ཆུང་བ་ལ་ང་ཚོ་ད་འདི་རིག་གཞུང་ཆེ་བ་མ་བསླབས་ན་ང་ཚོ་གི་ད་ཆུང་བ་སླབ་ཡེ་མེད་ར་ཨོ་ནོ་ཆུ་ཆེ་ཡ་ངའི་མིག་དཔེ་སྟོན་ཡ་ཆེད་དུ་ཆུང་བ་ད་ཚོ་ལ་ང་རང་གི་ད་འདི་མ་འོང་པ་ལ་མིག་དཔེ་སྟོན་ཡ་རེད་ངོ་ཚ་བ་མ་རེད་ཞེས་ག་ཚོད་འཁྲབ་ན་འཁྲབ་སོ་སོ་གི་རིག་གཞུང་རེད་སོ་སོ་ཆོས་དེ་བཞིན་ཡང་མོན་གོ་འདོད་རྒུ་གླིང་ནས་ཡིན་པ་བསྟན་འཛིན་ཆོས་དབྱིངས་ལགས་ཀྱིས་དབྱིན་སྐད་ཐོག་སྙན་ཚིག་གྱེར་འདོན་གནང་གི་ཡོད་ཅིང། ཁོང་ནས་སྙན་ཚིག་གྱེར་འདོན་གནང་བའི་ནང་དོན་གྱི་ནང་འཛམ་བུ་གླིང་ཁོར་ཡུག་སྲུང་སྐྱོབ་བྱས་པ་ཡིན་ན། སེམས་ཅན་གྱི་འཕྲོད་བསྟེན་ལ་ཕན་ཐོགས་ཡོད་པར་བརྟེན་ཁོང་ནས་ཁོར་ཡུག་སྲུང་སྐྱོབ་དང། འཕྲོད་བསྟེན་གྱི་གལ་གནད་སྐོར་ལ་སྙན་ཚིག་གྱེར་འདོན་གནང་གི་ཡོད་པའི་འགྲེལ་བརྗོད་གནང་བྱུང།
དང་པོ་དེ་ལ་ང་རང་ལ་གོ་སྐབས་བཟང་པོ་ཞིག་རག་འོ་འདུག་ར། གཉིས་པ་དེ་ལ་ཉམས་མྱོང་ཡག་པོ་ཞིག་བསགས་འོ་འདུག། བྱས་ཙང་ཨ་ནི་ཡར་རྒྱས་ཤུགས་ཆེན་པོ་ཞིག་འགྲོ་རེད་བསམ་གི་འདུག་ར། ཨ་འོ་འདི་ཡིས་ང་རང་བཟོད་བཤོལ་བྱེད་ཡིན་ར། ད་ངེད་ཀྱི་སྙན་ཚིག་ནང་ལོགས་ལ་དོན་དག་གཙོ་བོ་དེ། ཁོར་ཡུག་གཙང་མ་ཡག་པོ་ཉར་དགོས་ཡ་བརྗོད་ར་འོ་འདི། ལགས་འོ་ར། ཨ་ཁོར་ཡུག་གཙང་མ་ཡག་པོ་འདི་ཉར་ག་བྱེད་ན་ང་ཚོ་ང་རང་གཅིག་པུ་མི་གཅིག་པུ་མ་ཡིན་པ། སེམས་ཅན་ཐམས་ཅད་སྒང་ག་ལ་ཨ་ནི་ཡག་པོ་ཕན་ཐོགས་ཡ་ད་ཨ་ནི་ཡག་པོ་བྱུང་གི་རེད་འོ་འདི་ཞེས་གསུང་གོ་རེད། ད་ལན་གྱི་འདུ་འཛོམས་དེ་ནི་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་སྲིད་བྱུས་དགོངས་དོན་གཞིར་བཟུང། སློབ་ཕྲུག་ནང་ཁུལ་ལ་འགྲན་བསྡུར་གྱི་ངོ་བོའི་ཐོག་ནས་འདུ་འཛོམས་གནང་བ་ཞིག་མིན་པར། གཙོ་བོ་སློབ་ཕྲུག་ཚོའི་རིག་རྩལ་དང་འཇོན་ཐང་ལ་གཞིགས་པའི་ཉམས་མྱོང་སྤེལ་རེས་ཀྱི་འདུ་འཛོམས་གནང་བ་ཞིག་ཆགས་ཀྱི་ཡོད་ཅིང། དེ་ནི་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ནས་རྒྱ་གར་དབུས་བོད་སློབ་འཛིན་སྐྱོང་ཚོགས་པ་ནས་སློབ་གྲྭ་ཁག་རྩིས་བཞེས་གནང་བའི་རྗེས་སུ་འདུ་འཛོམས་གོ་སྒྲིག་ཞུ་བ་ཐེངས་དང་པོ་ཞིག་ཆགས་ཀྱི་ཡོད་ཅིང། དེ་ལྟ་བུའི་འདུ་འཛོམས་དེ་རྒྱ་གར་ས་ཁུལ་ཁག་ལ་གཅིག་མཚུངས་གནང་ཡོད་པ་རེད། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
སྤྱིར་གྲོང་ཁྱེར་ཆེ་ཁག་དང་རྒྱལ་ས་ཁག་ནང་ལས་ཀའི་གོ་སྐབས་དང་མཐུན་རྐྱེན་སོགས་གང་ཅིའི་ཐད་འཛོམས་པོ་ཡོད་དུས་དེང་སང་གཞོན་སྐྱེས་མང་པོ་ཞིག་ལས་ཀ་དང་ལྟོ་གོས་ཆེད་གྲོང་ཁྱེར་ནང་གནས་སྤོས་བྱེད་བཞིན་ཡོད་པའི་སྐོར་འདི་གའི་གསར་འགོད་པ་མཁའ་འགྲོ་དབྱངས་འཛོམས་ལགས་ཀྱིས་གནས་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། དེ་རིང་གི་ལེ་ཚན་ནང་ལ་ཡང་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་ཁོངས་སུ་ཡོད་པའི་བོད་མིའི་གཞིས་ཆགས་མིའུ་ཆོས་འཕེལ་གླིང་གི་བོད་མིའི་མཉམ་འབྲེལ་གྱི་དྲུང་ཆེ་བསྟན་འཛིན་རབ་འབྱོར་ལགས་ཕེབས་ཡོད། བསྟན་འཛིན་རབ་འབྱོར་ལགས་ཁོ་རང་ཡིན་པ་ཡིན་ན་ཆུང་དུས་ནས་མིའུ་ཆོས་འཕེལ་གླིང་གི་བོད་མིའི་གཞིས་ཆགས་སུ་སྐྱེ་འཚར་བྱུང་ཞིང་ཁོང་གིས་གཞི་རིམ་བར་མའི་འཛིན་རིམ་དེ་དག་གཞིས་ཆགས་དེ་ག་རང་གི་སློབ་གྲྭ་ནས་སློབ་གཉེར་གནང་བ་དང། འཛིན་རིམ་དགུ་པ་ནས་བཅུ་གཉིས་བར་སིམ་ལའི་གཏན་སློབ་ཏུ་སློབ་གཉེར་གནང་སྟེ་དེ་ནས་ཨ་སམ་མངའ་སྡེའི་དིར་བྷུ་གྷ་མཐོ་སློབ་ནས་བསླབ་པ་མཐར་སོན་ཡོད་འདུག། ཕྱིས་སུ Tata AIA Life Insurance ཞེས་པའི་ཚེ་སྲོག་ཉེན་སྲུང་གི་མ་འཇོག་གི་ཚོགས་པ་ཞིག་ནང་ལོ་གཅིག་ཙམ་གྱི་རིང་ཕྱག་ལས་གནང་བ་དང། དེ་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་ཚོགས་པ་གཞན་ཁག་གཉིས་ཀྱི་ནང་ཟླ་བ་དྲུག་མིན་ཙམ་ཕྱག་ལས་གནང་ཡོད་འདུག་ད་ཕྱི་ལོ་ཉིས་སྟོང་དགུ་ལོར་བོད་མིའི་གཞིས་ཆགས་མིའུ་ཆོས་འཕེལ་གླིང་གི་བོད་མིའི་མཉམ་འབྲེལ་གྱི་དྲུང་ཆེའི་ལས་གནས་ཀྱི་ཐུགས་འགན་བཞེས་ནས་ད་བར་མཉམ་འབྲེལ་གྱི་དྲུང་ཆེའི་ལས་གནས་ཀྱི་ཐུགས་འགན་བཞེས་མུས་དང། བསྟན་འཛིན་རབ་འབྱོར་ལགས་ཁོ་རང་ཡིན་པ་ཡིན་ན་ས་གནས་མིའུ་བོད་མིའི་མཉམ་འབྲེལ་གྱི་ཕྱག་ལས་གནང་མཁན་རྒྱུན་རིང་ཤོས་ཀྱི་གྲས་ཤིག་ཡིན་འདུག་གཤམ་ལ་བསྟན་འཛིན་རབ་འབྱོར་ལགས་ཁོ་རང་ཡང་ལོ་མང་པོ་ཞིག་མིའུ་གཞིས་ཆགས་དེའི་ནང་ལ་ཡང་ཕྱག་ལས་གནང་དགོས་པའི་དམིགས་ཡུལ་དང་ས་གནས་དེ་ད་ལྟ་རང་ཁ་རང་གསོ་ཆགས་ཐུབ་པའི་རྒྱུ་རྐྱེན་གཙོ་བོ་དེ་ག་རེ་ལ་ཐུག་ཡོད་མེད་སྐོར་ལ་བཀའ་འདྲི་ཞུ་གི་ཡིན། བསྟན་འཛིན་རབ་འབྱོར་ལགས་སྐུ་ཁམས་བཟང། ཨོ། མཁའ་འགྲོ་ལགས་སྐུ་ཁམས་བཟང། ཐོག་མར་དེ་ལ་ཡང་ད་བསྟན་འཛིན་རབ་འབྱོར་ལགས་ཁྱེད་རང་ཡིན་པ་ཡིན་ན་བོད་མིའི་གཞིས་ཆགས་ད་མིའུ་ཆོས་འཕེལ་གླིང་གི་བོད་མི་མཉམ་འབྲེལ་གྱི་ནང་ལ་ཕྱག་ལས་གནང་བྱས་བཞུགས་མཁན་རྒྱུན་རིང་ཤོས་ཀྱི་ད་གྲས་ཤིག་ཆགས་བསྡད་བཞག་ཨ་གཞིས་ཆགས་འདི་ག་རང་ལ་ཕྱག་ལས་གནང་བྱས་བཞུགས་ཡས་ཀྱི་ཐོག་མར་བསམ་བློ་ཟེར་ནའང་འདྲ་ད་འདོད་པ་དེ་ག་འདྲས་སླེབས་གནང་བ་ཡིན་པ་དེ་ཡི་སྐོར་ལ་ནི་ངོ་སྤྲོད་མདོར་བསྡུས་ཤིག་གནང་དང། ཐོག་མ་ལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གསན་གཟིགས་གནང་མཁན་ཚང་མ་ལ་མིའུ་ཆོས་འཕེལ་གླིང་བོད་མིའི་མཉམ་འབྲེལ་ངོས་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ལགས་རེད་ད་ང་རང་མིའུ་ཆོས་འཕེལ་གླིང་བོད་མིའི་མཉམ་འབྲེལ་གྱི་ད་ཅིག་མཉམ་འབྲེལ་དྲུང་ཆེ་ཡུན་རིང་པོ་གནང་མཁན། དུ་མི་སྣ་ཅིག་ཆགས་བསྡད་ཀྱི་ཡོད་ད་ཕལ་ཆེར་ལོ་བཅོ་ལྔ་མ་ཟིན་ས་དུ་ཆགས་བསྡད་ཀྱི་ཡོད། སྤྱིར་བཏང་ཞུས་པ་ཡིན་ན་ང་རང་ད་ཆུང་དུས་ནས་ད་ཅིག་སྤྱི་ཚོགས་རེད་ད་ག་ནང་བཞིན་སྒྲིག་འཛུགས་ཀྱི་འོག་ལ་འདུག་སེ་ལས་ཀ་བྱེད་རྒྱུའི་དོ་དབྱིངས་དཔེ་ཤུགས་ཆེན་པོ་ཡོད་སྐབས་དེ་དུས་ནས་དམིགས་བསལ་གྱིས་སྤྱི་ཚོགས་ཞབས་ཞུ་དང་ཚོང་འབྲེལ་གྱི་ཐོག་ལ་འདུག་སེ་ཅིག་ལས་ཀ་བྱེད་རྒྱུའི་དོ་སྣང་དཔེ་ཤུགས་ཆེན་པོ་ཡོད། དེ་འདྲ་ཡིན་ཙང་ད་ཅིག་ཕྱི་ལོ་ཉིས་སྟོང་དགུ་ལོ་ལ་ཨེ་ནི་ཅིག་གི་མེའོ་ཆོས་འཕེལ་གླིང་བོད་མིའི་མཉམ་འབྲེལ་ལ་ཨེ་ནི་ཅིག་གི་མཉམ་འབྲེལ་དྲུང་ཆེ་གི་ས་མིག་ཏུ་སྟོང་པ་ཆགས་བྱས་ནས་ཕལ་ཆེར་མི་སྣ་གཉིས་གསུམ་ཅིག་སློབ་སྦྱོང་ཡོད་མཁན་དང་ཉམས་མྱོང་ཡོད་མཁན་ཁོ་རང་ཚོ་ལ་འདུག་སེ་ཅིག་རེ་བ་ཞུས་ཡོད་ས་རེད་ཕལ་ཆེར་མཉམ་འབྲེལ་གི་འགན་འཛིན་ཚོ་ངོས་ནས་ཡིན་ན་ཕལ་ཆེར་དེ་འདྲའི་གི་ཅིག་ངོས་ལེན་མ་གནང་བ་དང་དེ་འདྲའི་འདུག་སེ་ཆགས་བྱས་ཅིག་ཐ་མ་ཕལ་ཆེར་ཉིས་སྟོང་དགུ་གི་ལོ་ལ་ཨེ་ནི་ཅིག་ང་འདུག་སེ་ཅིག། འདི་འདྲའི་སྟོང་པ་ཡོད་ཁྱེད་རང་འདུག་སེ་ཅིག་གནང་ཐུབ་པ་ན་ཡག་པོ་འདུག་ལབ་ནས་ཁོ་རང་ཚོ་གིས་རེ་བ་ཞུ་བ་གཞིར་བཟུང་གིས་སྐབས་དེ་དུས་ད་ཅིག་སོ་སོ་སྐབས་དེ་དུས་སྤྱི་ཚོགས་ཀྱི་ནང་ལོགས་ལ་ད་དབུས་བོད་མིའི་སྒྲིག་འཛུགས་ཁྱབ་ཁོངས་རེད་དེ་ནང་བཞིན་ང་རང་བོད་པའི་སྤྱི་ཚོགས་ཀྱི་ནང་ལ་ལས་ཀ་བྱེད་མྱོང་ཅིག་ཡོད་མ་རེད་ང་རང་འདྲ་པོ་ཅིག་ཡིན་པ་ན་དེ་འདྲའི་གི་ཅིག་དངངས་སྐྲག་ཏན་ཏན་ཅིག་སྐྱེས་སོང་ཡིན་ན་ཡང་རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་ཉག་གཅིག་ལ་བརྟེན་བྱས་ཨ་ནི། ད་ག་ནང་བཞིན་ང་ཚོ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཁྱབ་ཁོངས་ན་ཡོད་པའི་ཨ་ནི་ཤེས་རིག་ལས་ཁུངས་ལ་བརྟེན་བྱས་ཨ་ནི་སློབ་སྦྱོང་ད་རླབས་ཆེན་པོ་ཅིག་འདུག་སེ་ཅིག་བྱུང་བ་འདི་ལ། སོ་སོ་མི་མང་གིས་འདུག་སེ་ཅིག་རེ་བ་ཞུ་བའི་སྐབས་ལ་ཅིག་ཕ། ཕན་ཐོགས་པ་ཅིག་ང་ཚོས་བྱེད་ཐུབ་ཡས་ཀྱི་དེ་འདྲའི་གི་ཅིག་ཐབས་ཤེས་ཤིག་བྱེད་ཀྱི་ཡིན་ལབ་ནས་བསམ་འདུན་ཞིག་སྐྱེས་བྱས་ཨ་ནི། སྤྱིར་སྤྱིར་བཏང་གི་ད་ང་རང་ཚོ་མེའོ་ཆོས་འཕེལ་གླིང་གཞིས་ཆགས་ཨ་རུ་ན་ཅལ། ཁྱབ་ཁོངས་ནང་ལོགས་དེ་ཁུག་ཀྱོག་འདྲ་པོ་ཅིག་ཅིག་ཡོད་རེད། དེ་འདྲའི་ཡིན་དུས་ལ་ལས་བྱེད་མང་ཆེ་བ་ད་ཕྱི་ལོགས་ནས་འདུག་སེ་ཅིག་ཕེབས་ཡག་གི་དཀའ་ལས་ཁག་པོ་འདྲ་པོ་ཅིག་ཡོད་རེད། དེ་འདྲ་སོང་ཙང་ཅིག་སོ་སོ་རང་གིས་ལས་ཀ་ཞིག་བྱས་པ་ཡིན་ན་འདི་ལ་སོ་སོའི་ས་གནས་ཡིན་ཙང་ཡང་ཅིག་ལས་ཀ་དེ་ཁྱབ་ཁོངས་པོ་ཅིག་བྱེད་ཐུབ་ཀྱི་རེད་ལབ་ནས་དེ་འདྲའི་འདྲ་པོ་ཅིག་དྲན་བྱུང། ལགས་སོ། ཨ་ནི། ད་གཞིས་ཆགས་སྲ་བརྟན་དང། ད་དེ་ག་ནང་བཞིན་གྱི་ད་རང་ཁ་རང་གསོ་ཟེར་དེ་ད་ལྟའི་ད་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་ལངས་ཕྱོགས་དེ་ཆགས་བསྡད་ཡོད་རེད་ཨ། དེ་གཉིས་ཀ་ལ་ཁྱེད་རང་གི་ཕྱག་ལས་ཐོག་ནས་གཞིས་ཆགས་ལ་ཕན་ཐོགས་ཤུགས་ཆེན་པོ་ཅིག་ཕྱིན་བཞག་ཨ། ཁྱེད་རང་གི་ཕྱག་ལས་གནང་བའི་བརྒྱུད་རིམ་ནང་ལ་ཡང་ད་ས་གནས་རྒྱ་གར་གཞུང་གི་མཐུན་འགྱུར་དེ་འདྲ་བྱུང་ཡོད་མེད་དང་ཨ་དེ་འདྲའི་ཡར་རྒྱས་ཡོང་ཡས་ཀྱི་གཙོ་བོ་ག་རེ་ལ་བརྟེན་ནས་བྱུང་ཡོད་མེད་ཨ་ནི་ང་ཚོའི་གསན་མཁན་རྣམ་པ་ཚོ་ལ་ངོ་སྤྲོད་ཞིག་གནང་དང།
ལགས་སོ། ང་ཚོ་ག་དུས་ཡིན་ན་ཅིག་གཞིས་ཆགས་སྲ་བརྟན་ཡོང་བའི་གི་ཆེད་དུ་འདི་འདི་བྱེད་དགོས་རེད་ཟེར་ལབ་ནས་ནམ་རྒྱུན་ང་རང་ཚོ་ག་དུས་ཡིན་ན་གསུང་བསྡད་ཀྱི་ཡོད་རེད། ད་ངས་འདུག་སེ་ཅིག་བལྟ་བ་ཡིན་ན་གཞིས་ཆགས་སྲ་བརྟན་དང་མཉམ་འབྲེལ་གྱི་བར་རུ་ལ་འབྲེལ་བ་དཔེ་ཤུགས་ཆེན་པོ་ཞིག་ཆགས་བསྡད་ཀྱི་འདུག་ད་ང་རང་ཚོ་མེའོ་ཆོས་འཕེལ་གླིང་མཉམ་འབྲེལ་གི་བོད་མིའི་མཉམ་འབྲེལ་ལ་ཆ་མཚོན་པ་ཡིན་ན

བརྙན་དེ་གང་ཚར་བའི་ཆེད་ལ་ནི་ངང་སོ། ཕྲུ་གུ་བཙལ་གྱི་རེད་ཕྲུ་གུ་བཙལ་ཚར་བའི་རྗེས་ལ་ནི་ཕྲུ་གུ་དེ་གི་སློབ་གྲྭ་དེ་ཡང་ཅིག་སྲ་བརྟན་ཡོང་བ་ལ་ཕྲུ་གུ་དགོས་ཀྱི་ཡོད་རེད་སློབ་ཕྲུག་དགོས་ཀྱི་ཡོད་རེད་ནི་སྨན་ཁང་རེད་ད་ག་ནང་བཞིན་གི་ག་རེ་ཞུ་དགོས་རེད་ཚོང་ཁང་རེད་གང་ཅིའི་ཐོག་ནས་ད་ཅིག་ང་རང་ཚོ་མི་དགོས་ཀྱི་ཡོད་རེད་དེ་འདྲ་སོང་ཙང་ང་རང་ཚོ་ད་ཅིག་གཞོན་སྐྱེས་རང་འདུག་ཅིག་ས་གནས་ལ་གནས་དགོས་ཡ་གི་ཆེད་དུ་ལ་ང་རང་ཚོ་མེའོ་མཉམ་འབྲེལ་འགྲོ་གི་ཅིག་བྱེད་པ་ཡིན་ད་ང་ཚོ་གི

ཕྱི་ལོགས་ལ་མ་འགྲོ་བ་བྱས་འཕྲོད་བསྟེན་རང་གི་བསམ་བློ་ཞུ་སྟངས་བཅས་ལས་ཀ་དེ་ལ་བྱེད་ཅེས་འདུག་ཅིག་ཞུ་གི་ཡོད་རེད། གཉིས་པ་དེ་ལ་ཡང་ནི་ང་རང་ཚོའི་སློབ་ཕྲུག་ཚོ་ལ་ཡང་ཅིག་རང་ཚོས་སློབ་སྦྱོང་བྱེད་ཡ་དང་དེ་འདྲས་ཀྱི་གོ་སྐབས་སྔོན་མ་ཡིན་ན་དཔེ་ཞན་པ་ཡོད་རེད་ད་ང་མཉམ་འབྲེལ་གྱིས་ཡང་ཅིག་ང་རང་གི Community Library ལ་ནི་ཞུ་རེད་བ་ང་རང་ཚོ་དེ་ང་རང་ཚོས་དཔེ་མཛོད་དུ་བཟོས་བྱས་ནི་དཔེ་མཛོད་དེ་ཡང་དཔེ་མ་སྲིད་ཀྱི་ཅིག་བེད་སྤྱོད་ཡག་པོ་ཞིག་ཏུ་གནང་བྱས་འདུག་ཅིག་བསྡད་ཀྱི་ཡོད་རེད། ནི་ང་རང་ཚོ་ད་ཅིག་མཉམ་འབྲེལ་གྱིས་ད་ཅིག། རྒྱ་གར་གཞུང་མཉམ་དུ་ལ་འབྲེལ་བ་དཔེ་ཧང་སང་ངེ་གི་ཡག་པོ་ཡོད་རེད་རྒྱ་གར་གཞུང་གི་མི་ནག་རེད་ད་ག་ནང་བཞིན་དཔོན་རིགས་རེད་ཚོང་ཚོང་པ་རེད་དེ་འདྲས་གི་ད་ཅིག་གནད་ཡོད་མི་སྣ་ཆ་ཚང་མཉམ་དུ་ལ་མཉམ་འབྲེལ་དང་ཅིག་དང་ཁོ་རང་ཚོ་མཉམ་དུ་ལ་བར་དུ་ལ་འབྲེལ་བ་དཔེ་མ་སྲིད་ཀྱི་བཟང་པོ་ཡོད་ལ་ཞུ་བ་ཡིན་སྤྱིར་བཏང་གི་ད་ཅིག་གི་མངའ་གཞུང་དང་དབུས་གཞུང་ནས་ད་ཅིག་ཅ་ལག་ཕྲན་བུ་ཅིག་མང་པོ་ཞུ་བྱས་བསྡད་ཀྱི་ཡོད་རེད་ཡིན་ན་ཅིག་ཅིག་ཉིན་ད་ཆ་ཚང་ཅིག་ང་ལ་ཞུ་ཐུབ་གི་མི་འདུག་ལ་ཞུ་བ་ཡིན་ལ། སྤྱིར་བཏང་ང་ཚོས་ད་བཙན་བྱོལ་བོད་མི་རྣམས་ལ་སྔོན་མ་ནས་ད་རྒྱ་གར་དང་བལ་ཡུལ་ལ་སོགས་བོད་མི་གཞིས་ཆགས་ཁག་མང་པོའི་ནང་ལ་ད་རུམ་འཐག་གི་ད་བཟོ་གྲྭ་དེ་ཡོད་རེད་ཡིན་ནའི་ཁྲོམ་རའི་གི་ད་དེང་དུས་ཀྱི་ཆ་རྐྱེན་དང་ད་གོང་ཁེ་པོ་ཡོད་པའི་གདན་སོགས་དེ་འདྲའི་རྒྱུ་མཚན་མང་པོ་ཞིག་རྐྱེན་གྱིས་ད་བོད་པའི་གི་རུམ་འཐག་བཟོ་གྲྭ་མང་པོ་ཅིག་སྒོ་རྒྱབ་དགོས་བྱུང་བ་རེད་ཡིན་ནའི་ད་མེའོ་བོད་མི་གཞིས་ཆགས་ནང་ལ་ཡང་ད་དུང་ཡིན་ནའི་ད་བོད་པའི་རུམ་འཐག་བཟོ་གྲྭ་ཅིག་གནས་ཐུབ་འདུག་དེ་རྒྱུ་རྐྱེན་གཙོ་བོ་དེ་ག་རེ་ལ་ཐུག་ཡོད་ན་ད་འང་ད་མཐུན་རྐྱེན་འགྲུབ་པོ་ཙམ་མ་རེད་ཡང་དེའི་ཐོག་ལ་ཡང་མཉམ་ཞུགས་བྱེད་ནའི་སྒོར་བ།

ད་ཐེངས་དེང་དུས་ལྟར་ང་རང་ཚོ་མེའོ་མཉམ་འབྲེལ་ལ་ཡང་ཅིག་རུམ་བཟོ་ཁང་དེ་འདུག་ཞིག་བལྟས་པ་ཡིན་ན་སྔོན་མ་ལ་བརྩིས་པ་ན་ལས་ཀ་བྱེད་མཁན་དཔེ་ཇེ་ཉུང་དུ་འདུག་ཞིག་འགྲོ་ཡོད་རེད་འདི་བདེན་པ་རེད། ཡིན་ན་ད་ལོ་བཅོ་ལྔ་གི་ནང་ལོགས་ལ་ཕལ་ཆེར་ང་རང་ཚོ་གི་ཡང་ཅིག་ལས་ཀ་བྱེད་མཁན་གྱི་ཚད་གཞི་ཅིག་ཡོད་རེད་བ་ད་ཕལ་ཆེར་ཉི་ཤུ་རྩ་ལྔ་ནས་སུམ་ཅུ་བར་ལས་ཀ་བྱེད་མཁན་འདུག་བྱས་བསྡད་ཡོད་རེད་དེ་ཡིན་ང་རང་ཚོ་ཡང consistency ལས་ཀ་རོགས་ད་ཅིག་དེ་འདྲའི་རང་ཅིག་ང་རང་ཚོ་གནས་ཐུབ་པ་ཞིག་བྱུང་ཡོད་རེད། ད་ལྟའི་ཕལ་ཆེར་ངས་འདུག་ཞིག་ལྟ་བའི་སྐབས་ལ་ཅིག་མི་རང་འཇགས་འདུག་ཞིག་ལོ་བཅོ་ལྔ་རིང་ལ་དེ་འདྲའི་ང་རང་ཚོ་གི་གནས་ཐུབ་པ་ལ་ཅིག་བསམ་བློ་ཡག་པོ་ཞིག་བཏང་བ་ཡིན་ན་དེ་འདྲའི་དོགས་ཅིག་རེད་ཤག་ད་ང་ཚོ་གི་ལོ་ལྟར་རེ་བཞིན་ཁོ་རང་ཚོ་གི་མཐུན་འགྱུར་འདུག་ཞིག་གླ་ཕོགས་ཡིན་ན་རེད་ད་ཅིག་མཐུན་འགྱུར་བཟང་དུ་བཏང་གི་ཡོད་ད་ལྟའི་སྟེ་ཅིག་བྱས། མཐུན་འགྱུར་འགྲོ་བྱེད་དུ་བཟང་དུ་གཏང་གི་ཡོད། ཨ་ནེ་གླ་ཕོགས་གཅིག་པོ་མེད་པ་ཅིག་ཡང་ཅིག་མཐུན་རྐྱེན་ཅིག་ཡོད་པ་དང་ཅིག་ཁོ་རང་ཚོ་ལ་ཟླ་བ་རྟག་པར་ཞིག་ལ་ཨ་ནེ་ཅིག་ཟ་འབྲུ་དེ་རེད་དེ་འདྲས་ཀྱི་རིན་མེད་ཐོག་ཏུ་ཅིག་ཁོ་རང་ཚོ་ཕུལ་ཡ་རེད། དེ་འདྲས་ད་ཅིག་ཁོར་ཡུག་ཡག་པོ་བཟོ་ཡ་དེ་དང་ཨ་ནེ། ད་ང་རང་ཚོ་གི་ད་ཅིག་ཁང་པ་གསར་པ་དང། གསར་བ་ཞིག་རྒྱབ་བསྡད་ཀྱི་ཡོད་རེད་དེའི་ནང་ལོ་ཡང་གཅིག་རང་སོ་མཐུན་འགྱུར་གསར་བ་འདྲ་བོ་ཅིག་ད་ཅིག་ཚ་བའི་སྐབས་ལ་དབྱར་ཁའི་སྐབས་ལ་དུས་སུ་ཅིག་ལས་ཀ་བྱེད་ཡག་གི་དཀའ་ལས་ཁག་པོ་འདུག་ཨ་དེ་འདྲ་ཡིན་དུས་ཆུ་ཚོད་མང་པོ་ལས་ཀ་བྱེད་ཡག་ལ་ཡང་ཅིག་མི་ཡང་ཅིག་གི་གསར་བ་སླེབས་ཡག་ལ་གནས་ང་ཚོ་དེ་ག་རེ་ཞུ་དགོས་རེད་དེ་གྲང་གློག་དུས་སུ་ཅིག air condition དུས་སུ་ཅིག། བཙུགས་ཡག་གི་དེ་འདྲའི་གི་ཅིག་དེ་ལ་ཕན་པའི་གི་མཐུན་འགྱུར་ཅིག་ང་རང་ཚོས་སྦྱར་དགོས་ཡག་དེ་གལ་ཆེན་པོ་འདུག་ཆགས་བསྡད་ཀྱི་འདུག་སོང་ཙང་དེ་ག་རེ་ཞུ་དགོས་རེད་ད་ང་རང་ཚོ་གི་ད་ཅིག་རུམ་གདན་གི་ད་ཅིག་ཁྲོམ་ར་དེ་ང་རང་ཚོ Niche Market ལབ་ཀྱི་རེད་པ་ད་ང་རང་ཚོ Premium Product ཡིན་ཙང་ཨ་ནི་ཉོ་མཁན་མང་ཆེ་བ་མི་ཕྱུག་པོ་ཤ་སྟག་འདུག་ཅིག་འདུག་ཉོ་གི་ཡོད་རེད་དེ་འདྲ་ཡིན་དུས་ཨ་ནི་ཅིག་གོང་དེ་སྤར་བ་ཡིན་ནའི། ཁྱད་པར་ཞེ་དྲག་ཞེ་དྲག་འདུག་སུ་ཅིག། འགྲོ་གི་མེད་ཙང་ཨ་ནི་ང་རང་ཚོ་གི་རུམ་གདན་གོང་ཡག་པོ་སྤར་བྱས་ཨ་ནི་ལས་ཀ་བྱེད་མཁན་ཁོ་རང་ཚོ་ལ་ཡང་ཅིག་གླ་ཕོགས་ཡག་པོ་འདུག་སུ་ཅིག་ང་རང་ཚོ་བཟོ་གི་བཟོ་གི་འདུག་སུ་ཅིག་འགྲོ་གི་ཡོད་ཟེར་ནས་འདི་ཅིག་འདི་མཐོང་བསྡད་ཀྱི་འདུག་ངས་བྱས་ན་ད་དེ་རྒྱུ་རྐྱེན་གཙོ་བོ་འདྲ་བོ་ཅིག་རེད་བ་ལ། ལགས་འོང་ད་མཐའ་མ་དེ་ལ་ད་ཉེ་བའི་ཆར་ད་དེ་ཚོ་ད་མིའོ་བོད་མིའི་གཞིས་ཆགས་ནང་ལོགས་ནས་ད་བོད་མིའི་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱག་རོགས་འོག་ལ་ད་བོད་མི་མང་པོ་ཞིག་ཁེ་ན་ཌའི་ནང་ལ་ད་སྐྱབས་བཅོལ་དུ་ཕྱིན་ཡོད་རེད་ཨ་ནི Canada ནང་ལ་ད་བོད་མི་དེ་དག་སྐྱབས་བཅོལ་དུ་ཕྱིན་ཚར་བའི་རྗེས་ལ་གཞིས་ཆགས་ཁོ་རའི་ནང་ལ་ཡང་ད་ཕན་ཐོག་ག་རེ་ག་རེ་བྱུང་ཡོད་རེད་ཡང་གནོད་སྐྱོན་དེ་འདྲ་བྱུང་ཡོད་ཀྱི་རེད་ཕན་པ་དང་གནོད་པ་གཉིས་ཀའི་ཐོག་ལ་ཁྱེད་རང་ལ་འགྲེལ་བཤད་ཅིག་གནང་དང་ཞུས་པ་ཡིན་ན་ག་རེ་གནང་ས་རེད་ད་ཕན་གནོད་གཉིས་ཀའི་ཐོག་ལ་ཁྱེད་རང་གིས་འགྲེལ་བཤད་མདོར་བསྡུས་ཤིག་གནང་དང། འདི་བདེན་པ་རེད་ད་ཅིག་ཁོ་ཚོ་ཉིས་སྟོང

དེ་འདྲ་ཡིན་དུས་ཅིག་ཡར་རྒྱས་ཀྱི་རྣམ་པ་བསྟན་བསྡད་འདུག་དངོས་གནས་ཡར་རྒྱས་ཡར་རྒྱས་དཔེ་ཡག་པོ་འདུག་གང་ཅིའི་ཐོག་ནས་ཅིག་ཡིན་པས་ན་ཅིག་ཡར་རྒྱས་འདུག་སེ་འཕྲོད་བསྟེན་ལ་ཡག་འདུག་ཅིག་དཔལ་འབྱོར་ཡོད་ཚར་བའི་རྗེས་ལ་འཕྲོད་བསྟེན་ལ་ཡར་རྒྱས་བསྟན་བསྡད་འདུག་འདུག་ད་ཅིག་ད་ལྟ་ད་རིང་བར་དུ་ཅིག་ག་རེ་ཡིན་གནོད་ཤག་ལབ་ནས་འདུག་བལྟས་པ་ཡིན་ན་ཅིག་ཅིག་རྙེད་ཡག་དེ་འདྲ་གང་ཡང་མི་འདུག་ཡིན་ན་ཡང་ངམ་ཆེ་ད་ཅིག་ལོ་བཞི་ལྔ་ཞིག་གི་རྗེས་ལ་འདུག་ཅིག་དཀའ་ངལ་འཕྲད་དེ་ཡང་ཅིག། དཔེ་མི་སྲིད་ཀྱི་ད་ཅིག་དཀའ་ངལ་འཕྲད་མཁན། ཅིག་ཆགས་བསྡད་ཀྱི་འདུག་པ་ག་འདྲ་འདྲ་བོ་ཅིག་ལབ་ན་ང་རང་ཚོ་གི་ད་གཞིས་ཆགས་ཀྱི་ནང་ལ་གཞོན་སྐྱེས་ད་ཅིག་ལོ་བཅོ་བརྒྱད་ནས་བྱས་ལོ་ཉི་ཤུ་རྩ་ལྔ་སུམ་ཅུ་བར་དུ་གི་གཞོན་སྐྱེས་མང་ཆེ་བ་གི་ད་ཅིག་ཕྱི་གི་འགྲོ་ཡག་རེད་མ་གཏོགས་གཞན་པ་གི་ད་ཅིག་དམིགས་བསལ་གྱི་ད་ས་གནས་དེ་ག་རང་གནས་བྱས་ཨ་ནི་ཅིག་ཕྱག་ལས་གནང་ཡག་དེ་ད་ཨ་ནི་ཅིག་མུ་མཐུད་ནས་དེ་རྒྱ་གར་ནང་ལོགས་ཁོ་རང་ལ་འདུག་སུ་ཅིག་བསྡད་ཡག་གི་བསམ་བློ་ཕལ་ཆེར་དཀོན་པོ་རེད་ཤག། ད་ཅིག་ང་རང་ཚོ་སྦེལ་ཀོབ་འདུག་ཅིག་དེ་འདྲའི་གི་ཅིག་གི་གཞིས་ཆགས་ཀྱི་ནང་ལོགས་ལ་གཞོན་སྐྱེས་ཉུང་བ་དང་ཨ་ནི་ཅིག་རྒན་གོག་མང་བ་དེ་འདྲའི་གི་ཆགས་ཀྱི་ཉེན་ཁ་ཚ་པོ་འདྲ་བོ་ཅིག་ངས་འདུག་ཅིག་མཐོང་བསྡད་ཀྱི་འདུག་ལབ་ནས་ཞུ་བ་ཡིན། འོ་ལགས་སེ་ད་དེ་རིང་དུས་ཚོད་ཀྱི་རྐྱེན་པས་དེ་ག་རང་ཡིན་ཨ་ནི་ཁྱེད་རང་གི་དེ་རིང་ང་ཚོའི་ལེ་ཚན་ནང་ལ་ཕེབས་བྱས་ཁྱེད་རང་ད་ལོ་མང་རིང་ཕྱག་ལས་གནང་བའི་བརྒྱུད་རིམ་ནང་ད་མིའོ་བོད་མིའི་གཞིས་ཆགས་འདི་རང་ཁ་རང་གསོ་དང་ད་གཞི་རྩ་སྲ་བརྟན་ཡོང་ཡས་མཐུན་རྐྱེན་མང་པོ་ཞིག་བསྐྲུན་གནང་ཤག་དེའི་སྐོར་ལ་ད་ང་ཚོའི་གསན་མཁན་རྣམ་པ་ཚོ་ལ་ངོ་སྤྲོད་གསལ་བོ་ཞིག་གནང་སོང་བཀའ་དྲིན་ཆེ་ཞུ་ཡིན། ལགས་སོ་ཐུགས་རྗེ་གནང་བཀའ་དྲིན་ཆེ།
རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ་ང་མཁའ་འགྲོ་གཡང་འཛོམས་ཡིན།

ཨ་མི་རི་ཀའི་མངའ་སྡེ་ནེའུ་ཡོག་ནང་ཆགས་པའི་གྲོང་ཁྱེར་ཨི་ཐ་ཀཱ་ནང་ད་ལྟ་རྣམ་རྒྱལ་སྐུ་བཅར་གྲྭ་ཚང་གི་གཙོ་འགན་འོག་ས་གནས་ད་ཨི་ཐ་ཀཱ་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་དྲན་དང་འབྲེལ་ནས་དཔེ་མཛོད་ཁང་དང་འགྲེམས་སྟོན་ཁང་དེ་བཞིན་དམིགས་བསལ་གྱི་སློབ་གཉེར་ཁང་བྱས་དེ་འདྲའི་ཤེས་ཡོན་སློབ་གཉེར་བསྟི་གནས་ཁང་ཅིག་དབུ་འབྱེད་བྱུང་བ་རེད། ད་རེས་ཀྱི་བདུན་ཕྲག་འདིའི་ནང་ལོགས་ལ་ད་མང་པོ་ཅིག་གིས་ས་གནས་ཨི་ཏི་ག་དེ་ལ་ཐུགས་སྣང་ཆེན་པོའི་ཐོག་ནས་གནས་ཚུལ་གཟིགས་ཡག་གི་གོ་སྐབས་བྱུང་ཡོད་རེད་ད་རིང་གི་ལེ་ཚན་འདིའི་ནང་ལོགས་ལ་ད་ལྟ་གཙོ་བོ་ད་རྣམ་རྒྱལ་གྲྭ་ཚང་དང་འབྲེལ་བ་ཡོད་པའི་གི་སློབ་གཉེར་ཁང་འདི་གཅིག་ཆགས་བསྡད་ཀྱི་འདུག་འདིའི་མཉམ་དུ་ད་ལྟ་ས་གནས་ཨི་ཏི་ག་འདི་གི་གནད་འགག་དང་ས་གནས་འདིའི་སྤྱིར་བཏང་ནས་ཅིག་ད་ཨ་མི་རི་ཀའི་གི་གྲོང་ཁྱེར་ནས་ཐག་རིང་པོ་ནིའུ་ཡོག་གྲོང་ཁྱེར་ནས་ཅིག་ཐག་རིང་ས་ཅིག་ལ་ཆགས་ཡོད་དུས་ས་གནས་འདི། ནང་ལོགས་ཆགས་པའི་གི་བོད་མི་ཚོའི་གི་གནས་བབ་རེད། ཐོག་མར་བོད་མི་གནས་སྡོད་ག་དུས་བྱུང་ཡོད་མེད་དེ་འདྲའི་སྐོར་ལ་གླེང་སློང་ཞུ་ཡས་ཡིན་ཨ་ནི། ཐོག་མར་དེ་ད་ལྟ་ང་ཚོ་ས་གནས་ཨེ་ཏི་ཀ་ནས་ཐུབ་བསྟན་གྲགས་པ་ལགས་གདན་འདྲེན་ཞུས་ཡོད་ཐུབ་བསྟན་གྲགས་པ་ལགས་ད་རེས་ལེ་ཚན་དེ་འགོ་མ་བཙུགས་གོང་ལ་ཐོག་མར་ཁྱེད་རང་ངོ་སྤྲོད་ཅིག་གནང་དང་ད་ལྟ་ཁྱེད་རང་ཕ་གི་ས་གནས་ལ་ག་དུས་འབྱོར་ཡིན་ནམ་ཨ་ནི་ད་ལྟའི་ཆ་ལ་ས་གནས་ནང་ལོགས་ལ་གཅིག་ད་བོད་པའི་གི་བོད་རིགས་ཚོགས་པའི་ནང་ལོགས་ལ་གཅིག་ག་རེ་གནང་གི་ཡོད་ན་དེ་ངོ་སྤྲོད་ཞིག་གནང་དང།

ད་ནུབ་ཕྱོགས་རྒྱལ་ཁབ་ཨ་མི་རི་ཀ་ལྟ་བུ་ན་སླེབས་རྗེས་ལ་ལོ་ཉི་ཤུ་རྩ་དྲུག་དེ་ད་བོད་པའི་གི་མི་རབས་གཅིག་ལ་ཧ་ལས་པའི་གི་རིང་པོ་ཆགས་བསྡད་ཀྱི་འདུག་དེ་ནས་ད་ལྟ་ད་ཐུབ་བསྟན་གྲགས་པ་ལགས་ཕ་གིའི་ས་གནས་ནང་ལོགས་ལ་ཆགས་པའི་བོད་རིགས་ཚོགས་པའི་གི་ད་རྒྱུན་ལས་ནང་ལོགས་ལ་ད་ཅིག་རིམ་པ་འདྲ་མིན་གི་ཐོག་ནས་མཉམ་ཞུགས་དང་ཕྱག་ལས་ད་གནང་བཞག་ད་ད་ཨི་ད་ག་ས་གནས་བོད་རིགས་ཚོགས་པ་དེའི་ནང་ལོགས་ལ་ཅིག

གཟའ་མཇུག་སློབ་གྲྭ་ཟེར་བྱས་དེ་འདྲས་ད་ས་གནས་སོ་སོ་ནང་གནས་སྡོད་བྱས་པའི་གི་བོད་པའི་སློབ་ཕྲུག་ཚོ་ལ། ད་བོད་ཀྱི་རིག་གཞུང་དང་སྐད་ཡིག་ཅིག་ངོ་སྤྲོད་བྱེད་ཡག་གི་གོ་སྐབས་ཅིག་ད་བསྐྲུན་གྱི་ཡོད་རེད་ད་ད་ས་གནས་ཨི་ཏི་ཀ་ལ་ཆ་མཚོན་པ་ཡིན་ན་བོད་པའི་སློབ་གྲྭ་འདིའི་ནང་ལོགས་ལ་ད་ཐུབ་བསྟན་གྲགས་པ་ལགས་ད་ཆེད་མངགས་བོད་ཡིག་བསླབ་མཁན་གྲས་ད་དགེ་རྒན། ཆགས་བསྡད་ཀྱི་འདུག་ས་གནས་ད་ཨི་ཐི་ཀ་ཅིག་བྱང་ཨ་མི་རི་ཀའི་ནང་ལོགས་མངའ་སྡེ་གཞན་པ་བསྡུར་བ་ཡིན་ན་ད་ནིའུ་ཡོག་དང་ད་ག་ནང་བཞིན་མི་ནི་སོ་ཏ་ཀ་ལི་ཧྥོ་ནི་ཡ་བསྡུར་བ་ཡིན་ན་མི་འབོར་ཧ་ལས་པའི་གི་ཉུང་ཉུང་ཅིག་ཆགས་ཡོང་དུས། ས་གནས་དེའི་གྲངས་ཀ་གྲངས་འབོར་ཉུང་བ་ཡོད་ཙང་ཡང་ཅིག་ཚགས་ཚུད་པ་ཡོད་པ་ཅིག་ལ་ངོས་འཛིན་གནང་གི་ཡོད་ན་ཨ་ནི་བོད་པའི་གི་སློབ་ཕྲུག་ཚོ་གི་བོད་ཡིག་སྦྱང་ཡས་གི་འབད་བརྩོན་རེད་ཁོ་རང་ཚོ་གི་དབྱིངས་དེ་ཚོ་ག་འདྲས་འདུག་དེའི་ཁོར་ཡུག་ཅིག་ང་ཚོ་ངོ་སྤྲོད་གནང་དང།

ཐུབ་བསྟན་གྲགས་པ་ལགས་ཀྱིས་ད་ལྟ་ལན་འདི་ནང་ལོགས་གསུངས་པ་ན་བཞིན་རེད་ད་ལྟ་གཟའ་མཇུག་སྔོན་མ་དེའི་ཐོག་ལ་ད་ལྟ་རྣམ་རྒྱལ་གྲྭ་ཚང་ནང་ལོགས་ཆགས་པའི་དཔེ་མཛོད་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་དང་འབྲེལ་བའི་ཤེས་ཡོན་བསྟི་གནས་ཁང་དེའི་དབུ་འབྱེད་མཛད་སྒོ་ད་གཟབ་རྒྱས་ཅིག་དང་ད་ག་ན་བཞིན་མུ་མཐུད་བྱས་ཉིན་མ་གཉིས་རིང་ག་དེ་འདྲའི་ཅིག།

གཟའ་མཇུག་སློབ་གྲྭ་འཚོགས་ཡ་ལ་འཚོགས་ས་ས་ཆ་གཅིག་དགོས་ཀྱི་ཡོད་རེད་ཨ། འདི་ས་ཆ་དེ་ད་ད་ད་ཕ་གའི་ཨི་ཐ་ཀ་ནང་ཆགས་པའི་གི་རྣམ་རྒྱལ་གྲྭ་ཚང་གི་མཐུན་འགྱུར་གནང་གི་ཡོད་པ་ནང་བཞིན་གཅིག་རྣམ་པ་ཚོ་གིས་ས་གནས་དེ་ད་བེད་སྤྱོད་གཏང་གི་ཡོད་རེད་ད་ད་རྣམ་རྒྱལ་གྲྭ་ཚང་གི་ད་ཕ་གའི་ཨི་ཐ་ཀ་ལ་ས་གནས་དེ་ཆགས་པའི་གི་ཁེ་ཕན་ག་རེ་བྱུང་གི་ཡོད་ན།

ལའོ། ད་ད་འདི། ཅིག། ཐུབ་བསྟན་གྲགས་པ་ལགས་ཡིན་ན་ཕ་གའི་ས་གནས་ལ་བཞུགས་བྱས་ལོ་མང་པོ་ཕྱིན་པ་རེད་ད་ག་ནང་བཞིན་ད་ལྟ། ལྷག་པར་དུ་ཕ་གའི་ས་གནས་ལ་ཡོད་པའི་གི་བོད་པའི་གཞོན་སྐྱེས་ཚོ་ལ་བོད་ཡིག་འདི་འདྲའི་སློབ་ཁྲིད་གནང་གི་ཡོད་རེད། ད་སྤྱིར་བཏང་ནས་ད་ད་ས་གནས་རྣམ་རྒྱལ་གྲྭ་ཚང་གི་ད་མཐུན་འགྱུར་འོག་ལ་ཅིག། ཚོགས། སློབ་གྲྭ་ཚོགས་སའི་གི། ས་གནས་ད་ས་ཚིགས་ཅིག་རག་ཡོད་རེད་ཡིན་ནའི་ད། བྱང་ཨ་མི་རི་ཀའི་ནང་ལོགས་ལ། ཅིག། བོད་པའི་གི་བོད་རིགས་ཚོགས་པ་མང་པོ་ཡོད་པའི་ཐོག་ནང་ལོགས་ནས་མང་པོ་ཅིག་གིས་ཡང། དཀའ་ངལ་དེ་འདྲའི་ཡང་ཅིག། ཡོང་གི་ཡོད་པ་ཅིག་གསུང་གི་འདུག་ཨ་ནི་ད་ལྟ་ཕ་གའི་ཐུབ་བསྟན་གྲགས་པ་ལགས་ཡང་ཨི་ཐ་ཀ་ལ་དམིགས་བསལ་གི་དཀའ་ངལ་གདོང་ལེན་བྱེད་དགོས་ཡ་ད། བོད་པའི་གཞོན་སྐྱེས་ཚོས་གི་ད་ཕྱི་རྒྱལ་ནང་འཚར་ལོངས་བྱེད་ཀྱི་ཡོད་དུས། རང་བཞིན་གི་གྲོགས་པོ་གྲོགས་མོ་དང་ཅིག་ཁོར་ཡུག་ཚང་མ་ཅིག་དབྱིན་ཇི་ཆགས་ཡོང་དུས།

སློབ་གྲྭ་འགོ་བཙུགས་དུས་ཙང་ནས་དེང་སྐོར་སྤྱི་ཚོགས་ཞེན་པ་འདི་འདྲ་ཚད་ལེགས་འདུག་དེ་ཡང་དེ་འབྱོར་བ་དེ་ཉིད་སུ་འདྲི་བྱེད་འདྲི་བྱེད་ཀྱི་འདུག་ཡིན་ན་ཡང། ང་ཚོའི་ཕ་མ་དང་དང་རྒན་ལགས་ཡིན་ན་ནི་གྲྭ་ཚང་གི་ཚང་མས་གི་ཅིག་ལྷག་དམ་བཏགས་བྱེད་དུ་ནི་ཁོ་དེ་དེས་དེས་དྲ་མ་བྱེད་དུ། ལའོ་ད་ད་ལྟ་ས་གནས་ཨི་ཐ་ཀ་དེ་ད་ལྟ་ཨ་མི་རི་ཀའི་གི་མངའ་སྡེ་ནིའུ་ཡོག་ནང་ཆགས་ཡོད་རེད་གྲོང་ཁྱེར་ཅིག་ཆགས་བསྡད་ཀྱི་ཡོད་དུས་གཞི་རྩའི་ཨི་ཐ་ཀ་ནང་ལོགས་ལ་ད་ཨི་ཐ་ཀ་ད་ནང་ལོགས་ལ་བཞུགས་པའི་ཁོ་རང་ཚོ་གི་མི་མང་རེད་ད་ཕྱི་རྒྱལ་མི་མང་རེད་ཕ་གའི་ས་གནས་ཀྱི་ཅིག་ད་འཐུས་མི་གཞུང་འབྲེལ་གྱི་འཐུས་མི་དེ་ཚོའི་ཆེད་དུ་བོད་པའི་གི་མི་མང་འདི་ཁོ་རང་ཚོ་ལ་གནད་འགག་ག་འདྲས་བརྩི་གི་ཡོད་ན་ལྷག་པར་དུ་རྣམ་རྒྱལ་གྲྭ་ཚང་འདི་ཕ་གའི་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ལ་ཐོག་མར་ད་ཅིག་གསར་བཞེངས་བྱས་པའི་རྗེས་ལ་ཡང

འདི་ས་ཆ་གཞན་པ་དེ་ཚོ་ལ་ཕན་ཆེན་དང་དེ་འདྲ་པོ་རོགས་རེད་ཅེས་མཐོང་འོས་འདུག་ཟེར་ནས། ལའོ་ཐུབ་བསྟན་གྲགས་པ་ལགས་ཨཱ་ནི་དུས་ཚོད་རྐྱེན་པས་ང་ཚོ་ལེ་ཚན་འདི་ད་ག་མཇུག་སྒྲིལ་ཞུ་གི་ཡིན་ད་རིང་གི་ལེ་ཚན་འདིའི་ནང་ལོགས་ལ་ད་ལྟ་ཨི་ཐ་ཀ་ས་གནས་ནང་ལོགས་ལ་ཆགས་པའི་གི་བོད་པའི་གི་མི་འབོར་རེད་ཨཱ་ནི་འདིའི་གི་གཡས་གཡོན་དང་འབྲེལ་བ་ཡོད་པའི་གི་གནས་ཚུལ་ཁག་ཅིག་ངོ་སྤྲོད་ཞུས་པ་ཡིན་ཨཱ་ནི་ད་རིང་ང་ཚོ། གླེང་མོལ་ནང་བཀའ་མོལ་ཞུ་ཡུལ་འདི་ད་ལྟ་ཕ་གའི་ས་གནས་ཨི་ཐ་ཀ་ནང་ལོ་ངོ་ཉི་ཤུ་རྩ་དྲུག་ལྷག་བཞུགས་མཁན་བོད་རིགས་ཐུབ་བསྟན་གྲགས་པ་ལགས་ཡིན་ཐུབ་བསྟན་གྲགས་པ་ལགས་ང་ཚོ་ལེ་ཚན་ནང་ཕེབས་པ་དང་དུས་ཚོད་གནང་བ་ཐུགས་རྗེ་གནང། ལགས་སོ་ཐུགས་རྗེ་གནང་དེ་ནི་སྒྲོན་དཀར་ལགས་ཐུགས་རྗེ་གནང་རྗེས་ལ་མཇལ་ཡོང། དེ་ཡང་ཉེ་ཆར་ཕྱི་ཟླ་དགུ་པའི་གི་ཚེས་བརྒྱད་ཉིན་ཨ་མི་རི་ཀའི་ནིའུ་ཡོག་མངའ་སྡེའི་ནང་ཆགས་པའི་ད་ལྟ་ཨི་ཐ་ཀ་ས་གནས་སུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་འབྲེལ་གྱི་དཔེ་མཛོད་ཁང་དང་ཤེས་ཡོན་བསྟི་གནས་ཁང་བཅས་དབུ་འབྱེད་གནང་ཡོད་པ་དང་དབུ་འབྱེད་མཛད་སྒོར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་དགེ་བའི་ཕོ་བྲང་ནས་དྲ་བརྙན་བརྒྱུད་བཀའ་སློབ་སྩལ་བའི་ནང། སངས་རྒྱས་པའི་ཆོས་ནི་གཙོ་བོ་ལྟ་སྒོམ་སྤྱོད་གསུམ་གྱི་ཐོག་ནས་ཉམས་ལེན་གནང་དགོས་པ་དང་དེ་ལྟར་སངས་རྒྱས་པའི་ཆོས་ཀྱི་ཟབ་གནད་སྐོར་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་སོགས་རང་ཉིད་ཀྱི་ཉམས་ལེན་དང་གཞན་ལ་ཁྲིད་ཐུབ་ན་ཡག་པོ་ཡོད་སྐོར་དང་ཡང་ཆོས་ཚོགས་ཀྱི་ངོས་ནས་དཔེ་ཆ་འདོན་པ་དང་སྨོན་ལམ་རྒྱག་པ་ཙམ་མ་ཡིན་པར་ནང་པའི་འགྲོ་སྟངས་བསླབ་ཐུབ་པ་དང་ལྷག་པར་དུ་ཆོས་དད་ཡོད་མེད་ཁྱད་པར་མེད་པར་སེམས་ཁམས་རིག་པའི་འགྲོ་སྟངས་དེ་ཚོ་ངོ་སྤྲོད་གནང་ཐུབ་ན་ཕན་ཐོགས་ཡོད་པ་སོགས་བཀའ་སྩལ་གནང་ཡོད་པ་རེད། ཨེ་ནི་བོད་ཀྱི་བང་སྒྲ་ཕ་གིར་ཨ་མི་རི་ཀ་ལ་ཡག་ཅིག་ཕ་གིར་ནང་ཆོས་མར་འགྲེལ་བཤད་རྒྱབ་ནས་བྱེད་འདི་ཡག་ཅིག་དོ་སྣང་བྱེད་མཁན་ཕལ་ཆེར་ཇེ་མང་ཇེ་མང་འགྲོ་གི་ཡོད་པའི་བཟོ་འདུག

ད་གང་ལྟར་བྱེད་ཀྱི་དཔེ་ཆ་ཁྲིད་ཡ་དེ་དེའི་ཐོག་ལ་ཨེ་ནི་ཤུགས་སྣོན་རྒྱབ་ཐུབ་ན་ཡག་པོ་ཆགས་ཡོད་རེད། རྒྱལ་མཆོག་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་དཔེ་མཛོད་ཁང་དང་ཤེས་ཡོན་བསྟི་གནས་ཁང་གསར་པ་དེ་ཡི་ཐོག་ཚད་གཉིས་པའི་ནང ྋགོང་ས་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་མཛད་འཕྲིན་དང་འབྲེལ་བའི་འགྲེམས་སྟོན་ཁང་དང་དཔེ་མཛོད་དེ་བཞིན་མི་གྲངས་ཉིས་བརྒྱ་ལྔ་བཅུ་ཙམ་འཛོམས་ཐུབ་པའི་ཚོགས་ཁང་ཅིག་ཀྱང་འདུག་ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་འདིའི་སྙན་སྒྲོན་ཞུ་མཁན་ང་བསྟན་འཛིན་བདེ་སྐྱིད་ཡིན། གསན་མཁན་རྣམ་པ་ཚོ་ཐེངས་འདིའི་ང་ཚོའི་ལས་རིམ་སྙན་སྒྲོན་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གུས་མེ་ཨ་འབྲུག་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།